ཙོང་བུ་ངི་ནུ་ཙོན་ལྷ་ཡིན། སྦོམ་བཟའོ་ཧྥ་ལས་དུས་དབུ་མཚོ་ཆེར་ལྷ་ང་ཁན་རེག་ལྟར་རོ་ཨ་ལའོ་ཏི་ཨ། སོང་ཁ་རན། ཀ་ནུ་སྦོམ་བཟའོ་ནི་མ་སེ་ལ་ཀ་པ་བན་ནོའི་ཧའོ་ཙེ་མ་ཨ་ཏི་པོ་ཡིན་ཀོ་ངན་ཧོན་དུ་ལོ་བ། ཙོང་བུ་ངིན་ཧོན་བ་ཏུམ་པོ་ཨི་ནན་ཁབ་བེད་ལ་ཏ།

སོང་ཁར་ཧོ་སྣོད་བཙོན་ཨ་ནི་དེ་ལིན་ཙོང་བུ་ངི་ལུང་ལེང་ཙུའུ་བཟོ་ལ་ནི་ཁ་ཙུའུ་སྣོད་ནས་ནན་ཕེ་ཨ་ས་བ་ཧྲ་མ་པེང་ཙོ་མ་ཀོའུ་ཏུའུ་ཡི་མོ་ཏི་ཡ་ཀ་ནུའུ་ཀན་བ་བ་ས་བ་ཏེ་བཙོན་ཙོང་བུང་ཙོང་བུང་ཨ་ཏི་ཨེ་ཨ་ཧན་ཏི་ཡ་ཨ་ནུའུ་བཙོན་ཀྲོང་ཀམ་ཏ་ཧོལ་ཏ་ཀིན་ཨ་ཏི་ལའུ་ཙོང་བུང་འདི་ང་ཡི་ཧུར་ལེར་ཨ་ཏི་ཨ་ནི་ཙུའུ་ཨ་ཏི་ཡ། མ་ཟེ་ཧ་ནིན་ང་ཡི་དོ་ཨ་ཨ་ཡིན་ཚིར་ལས་ཏེ་ཨེ་མ་ཨེ་མ། ཙུ་ཏི་ཁོ་པ་ཙོང་བུ་ངི་ན་དོ་ར་བང་ཙོན། སོང་ཁ་ར་བྷོད་ན་ཙོ་ན་ས་དེའུ་དེའུ་ཐུ་ང། སོང་ཁ་ར་པོ་ཨན་ཁོ་ཨ་རླུང་ལེ་ངི་ན་བན་རོའི་རོའི་ཡ། ཨ་བག་རུག་རུག་ཨ། ཨ་ཆུང་དེ་མང་ཨན་པུའི་ཁོ་པི་ན་ཨོ་མ། ལྷ་ཨ་བྷོ་ཨ།

ཏོག་ཁ་ཙུ་སོང་ཁ་ར་ཙོ་ན་ལོ་གལ་ས་ན། ཙུ་མི་ཧུན་རེ་ལོ་དེ་ཡ་པོ་ཙོན་ཙོང་བུ་ངི་ཙུ་རླུང་གླེང་སྨན་ལྷེ་ཡ། འདོན་རླུང་ང་ཨང་ཡེར་ན་ཀ་མོ། ཧུའི་བ་ལོ་ཧྲམ་ཁོ་ཨ་ངུའི་བཟོ་བེ་ལ་ཨི་ན་ཏི་ཡ། ན་ཀི་ན་ཙོན་སོང་ཁ་ར་ཙོན། ཧེ་ལེ་གན་ཁོ་ཨ་ཀ་ཧོ་ཨ་ང། བ་ལ་ཨི་ཀ་རོན་གལ་ཏིར་ཐོ་ཨ་ཡེ་ངེ་ཨ་ཏི་ཡ། ཙོང་བུ་ངི་ཙུ་རླུང་གླེན་ན་ཙོན་ཨ་རོན་ཁུ་ལེ་ང་ལ།